གསན་མཁན་རྣམ་པ་བདེ་མོ་ཡིན་ན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཁག་ད་ལྟ་འགོ་འཛུགས་རྒྱུ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ར་ལྔ་བཅུ་རབ་གནས་ཆུ་ཡོས་ལོ་བོད་ཟླ་བཅུ་གཅིག་པའི་ཚེས་དགུ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་གཅིག་རེས་གཟའ་ཕུར་བུ་རེད། བྱས་ནས་ངས་རླུང་འཕྲིན་གསན་མཁན་རྣམས་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་གསན་རྒྱུ་བྱེད་རྒྱུ་ཡིན་ང་ལྕགས་མོ་མཚོ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། ཀན་སུའུ་དང་མཚོ་སྔོན་གྱི་ས་ཡོམ་ཁྲོད་མི་སྣ་རྐྱེན་འདས་གྱི་གྲངས་འབོར་འཕར་ཡོད་ཀྱང་རྒྱ་ནག་གཞུང་གིས་ས་འགུལ་གྱི་རོགས་སྐྱོར་ལས་ཀ་གཞི་རྩའི་ཆ་ནས་མཇུག་སྒྲིལ་ཡོད་ཚུལ་བརྗོད་ཡོད་པ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས། ཆོས་ཁས་ལེན་མིན་ཇི་ལྟར་ཡང་གཙོ་ཆེ་ཤོས་སོ་སོའི་སེམས་འདུལ་ཐབས་ཀྱི་ཆེད་དུ་རང་གཞན་གཉིས་ཀའི་དོན་དུ་བྱང་ཆུབ་ཀྱི་སེམས་བསྐྱེད་དགོས་རྒྱུ་གལ་ཆེན་པོ་ཡིན་པ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བཀའ་སློབ་སྩལ་གནང་མཛད་པ། ཆོས་ཁས་བླངས་ན་རེད། ཆོས་ཁས་མ་བླངས་ན་ཅི་ང་རང་ཚོ་ཚང་མ་ལོག་གིས་གཞན་ལ་ཡང་གནོད་པ་མ་བྱེད་པ་བྱེད། གཞན་ལ་ག་ཚོད་ཐུབ་ཐུབ་ཀྱི་ཕན་བཏགས། དེ་བྱུང་ན་སོ་སོའི་སེམས་སྐྱིད་པ།
ད་མཐའ་མ་དེར་ཨ་རི་གཙོ་བྱས་པའི་ནུབ་ཕྱོགས་ཡུལ་གྲུའི་གསང་བའི་ལས་དོན་གྱི་དབུ་ཁྲིད་ཚོས་རྒྱ་ནག་གི་ཤེས་ཡོན་བདག་དབང་རྐུ་འཁྱེར་གྱི་གནད་དོན་སྐོར་གླེང་སློང་བྱས་པ་དང་འབྲེལ་བའི་ཐད་བཅར་འདྲི་དང་གནས་ཚུལ་དབྱེ་ཞིབ་བྱས་པ་ཞིག་དང་བཅས

གཞུང་ཐང་དང་ཡ་རྫི་དཔའ་ལུང་བཅས་ཡིན་པ་དང་ས་ཁུལ་དེ་དག་ལ་ས་འགུལ་ཤུགས་ཆེ་བྱུང་ཡོད་ན་ཡང་བོད་མི་ཚོར་ཤི་རྨས་ཀྱི་གནས་ཚུལ་བྱུང་མེད་པའི་སྐོར་ས་གནས་རང་གི་བོད་མིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་གི་འདུག། དོན་གཉེར་བྱུང་མེད་ཀྱི་ཐག་གཅོད་དེ་མ་གནང་ཡས་ལ་ཁེ་བདེ་ཡོད་ཡིན་ནི་རུང་ཐག་གཅོད་ཟེར་ཡིན་ན་དོགས་གཞི་བྱེད་ཐུབ།
རྒྱ་ནག་གཞུང་གིས་ཕྱི་ཚེས་ཉི་ཤུ་ཉིན་གྱི་ཉིན་རྒྱབ་ནས་བཟུང་ཀན་སུའུ་ཞིང་ཆེན་གྱི་ས་འགུལ་རོགས་སྐྱོབ་ལས་ཀ་གཞི་རྩའི་ཆ་ནས་མཇུག་སྒྲིལ་ཡོད་པ་དང་ཀན་སུའུ་ཞིང་ཆེན་གྱིས་མུ་མཐུད་དུ་མང་ཚོགས་ཀྱི་ཚེ་སྲོག་དང་རྒྱུ་ནོར་བདེ་འཇགས་ལ་ཁག་ཐེག་བྱ་རྒྱུ་ཡིན་པའི་སྐོར་བཀོད་ཡོད་ལ་ཡང་འབྲེལ་ཡོད་བོད་མི་གཞན་ཞིག་ནས་ས་འགུལ་ཧ་ལས་པའི་ཤུགས་ཆེན་བརྒྱབ་ཡོད་པ་དང་ས་འགུལ་ཁྲོད་རྒྱ་དང་ཁ་ཆེ་མི་རིགས་མང་པོ་རྐྱེན་འདས་སུ་ཕྱིན་ཡོད་པ་དང་དེ་དག་མཐའ་འཁོར་ཐག་ཉེ་རུ་བོད་པ་ཡོད་པ་ལས་ས་འགུལ་བྱུང་ཡུལ་ལྟེ་བ་དེ་རུ་བོད་པ་མེད་པའི་སྐོར་བརྗོད་བྱུང་ལ་ཡང་ས་འགུལ་བྱུང་རྗེས་མཚོ་ཤར་ས་ཁུལ་ནང་རླུང་ཆེན་གཡུགས་ཏེ་ས་རྡུལ་འཐིབས་པ་དང་གནམ་གཤིས་གྲང་ངར་ཆེ་རུ་ཕྱིན་པ་སོགས་ཀྱི་གནས་ཚུལ་འགྲེལ་བརྗོད་གནང་བྱུང། རྒྱ་ནག་གཞུང་འབྲེལ་གྱི་གྲངས་འབོར་ལྟར་ན་ས་འགུལ་བྱུང་ཁུལ་གྱི་ལྟེ་བ་ཆུ་མ་མཁར་རྫོང་དུ་མི་གྲངས་བརྒྱ་ར་བཅུ་གསུམ་རྐྱེན་འདས་དང་མི་གྲངས་ལྔ་བརྒྱ་ར་སུམ་ཅུ་སོ་དྲུག་ལ་རྨས་སྐྱོན་དང་སྡོད་ཁང་འབུམ་གཅིག་ཁྲི་ལྔ་ལྷག་ལ་གཏོར་སྐྱོན་བཏང་ཡོད་པ་དང་མཚོ་སྔོན་མཚོ་ཤར་ཁུལ་གྲོང་ཁྱེར་གྱི་མི་གྲངས་བཅོ་བརྒྱད་རྐྱེན་འདས་དང་མི་གྲངས་བརྒྱ་ར་དགུ་བཅུ་གོ་བརྒྱད་ལ་རྨས་སྐྱོན་ཕོག་པ་དང་མི་གྲངས་བཅུ་དྲུག་བོར་བརླག་ཕྱིན་པ་བཀོད་ཡོད་ལ་གཞུང་ངོས་ནས་ས་འགུལ་བྱུང་ས་ཁག་ཏུ་རོགས་སྐྱོར་དང་ཉེན་སྐྱོབ་བྱེད་བཞིན་པའི་དྲིལ་བསྒྲགས་ཤུགས་ཆེར་བྱེད་བཞིན་ཡོད་ན་ཡང་རྒྱ་ནག་གི་གསར་འགྱུར་བརྒྱུད་ལམ་ཁག་ཏུ་མི་མང་གི་འཚོ་བ་དངོས་ཚོགས་ཀྱི་བརྙན་པར་མཐོང་རྒྱུ་མེད་པར་མང་ཆེ་ཤོས་རྒྱ་ནག་གཞུང་འབྲེལ་གྱི་མི་སྣས་ས་འགུལ་ཁྲོད་རོགས་སྐྱོར་དང་ལས་ཀ་བྱེད་བཞིན་པ་བསྒྲགས་བཞིན་འདུག།

གཞི་རྩའི་ཆ་ནས་བོད་མི་མང་སྤྱི་འཐུས་གྲོས་ཚོགས་འཚོགས་པར་གྲོས་ཚོགས་ར་བའི་ནང་སྤྱི་འཐུས་དངོས་ཡོད་རྩ་འབོར་སུམ་ཆ་གཉིས་ཚང་དགོས་ཀྱི་ཡོད་པ་དང་ཁ་གྲངས་ཀྱི་ཐོག་ནས་བཤད་ན་སྤྱི་འཐུས་སུམ་ཅུ་ལྷག་ཚང་དགོས་ཀྱི་ཡོད་པ་རེད། གྲོས་ཚོགས་མུ་མཐུད་དུ་འཚོགས་མ་ཐུབ་པའི་གནས་ཚུལ་དེའི་དོན་རྐྱེན་གཙོ་བོ་ཞིག་ནི། དེ་སྔ་ཕྱི་ཟླ་དགུ་པའི་གྲོས་ཚོགས་ཚོགས་དུས་དྲུག་པའི་སྐབས། ཆོས་རྒྱུད་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་རྒྱ་མིའི་གསང་ཉུལ་དང་འབྲེལ་བ་ཡོད་ཚུལ་གྱི་རྙོག་གླེང་དང་འབྲེལ་ནས་སྐབས་དེའི་གྲོས་ཚོགས་མུ་མཐུད་དུ་འཚོག་རྒྱུར་སྤྱི་འཐུས་ཉུང་མཐའི་གྲངས་ཚད་མ་ལོངས་པའི་རྐྱེན་གྱིས་གྲོས་ཚོགས་ཉིན་གྲངས་གསུམ་རིང་མ་གཏོགས་འཚོག་ཐུབ་མེད་པ་རེད། བཙན་བྱོལ་བོད་མིའི་བཅའ་ཁྲིམས་དོན་ཚན་ཞེ་དགུ་པའི་ནང་གསེས་གཉིས་པར་སྤྱི་འཐུས་ཉུང་མཐའི་གྲངས་ཚད་མ་ལོངས་པར་ཚོགས་འདུ་ཉིན་གྲངས་བདུན་ལྷག་ཕར་འགྱངས་བྱེད་དགོས་བྱུང་ན།

སྤྱི་འཐུས་ཚོགས་གཙོ་དང་ཚོགས་གཞོན་གཉིས་ལ་སྙན་ཞུ་ཕུལ་ཏེ་མཇུག་སྐྱོང་ཚོགས་འདུ་དེ་ངེས་པར་དུ་ཕྱི་ཟླ་བཅུ་གཉིས་པའི་ནང་འཚོགས་དགོས་པའི་ཛ་དྲག་དགོས་གལ་ཆེ་བ་གང་ཡང་མ་མཐོང་ཞེས་དང་མཇུག་སྐྱོང་ཚོགས་དུས་ལ་གཞུང་གྲོན་ཚད་ལས་བརྒལ་བ་འགྲོ་ངེས་ཡིན་ཚུལ་སོགས་བརྗོད་འདུག་འདི་གའི་གསར་འགོད་པས་ཁུངས་ལྡན་གནས་ཚུལ་ཤེས་རྟོགས་བྱུང་བར་གཞིགས་ན་སྤྱི་འཐུས་ཚོའི་ལས་དོད་དང་ཉིན་དོད་དེ་བཞིན་འགྲིམ་འགྲུལ་ཚུད་པའི་སྤྱི་འཐུས་གྲོས་ཚོགས་ཀྱི་ཚོགས་དུས་གཅིག་ལ་འགྲོ་གྲོན་བསྡོམས་པའི་ཧིན་སྒོར་འབུམ་བཞི་བཅུ་ཞེ་ལྔ་ལྷག་གཏོང་གི་ཡོད་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་ཆོས་ཁས་ལེན་མིན་ཇི་ལྟར་ཡང་གཙོ་ཆེ་ཤོས་སོ་སོའི་སེམས་འདུལ་ཐབས་ཀྱི་ཆེད་དུ་རང་གཞན་གཉིས་ཀའི་དོན་དུ་བྱང་ཆུབ་ཀྱི་སེམས་སྐྱེད་དགོས་རྒྱུ་དེ་གལ་ཆེན་པོ་ཡིན་ཞེས་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་ཐེངས་དང་པོ་དབུ་འབྱེད་མཛད་སྒོའི་ཐོག་བཀའ་སློབ་བསྩལ་གནང་མཛད་པའི་སྐོར་སྟག་ལྷ་རྒྱལ་གྱིས་གནས་ཚུལ་ཕྱོགས་བསྒྲིགས་ཞུ་བར་གསན་རོགས་ཞུ།

སེམས་ཀྱི་ཞི་བདེ་དེ་གིས་ལུས་ཀྱི་འཕྲོད་བསྟེན་པས་ང་རང་ལ་ནམ་རྒྱུན་ཚེ་སྒྲུབ་དང་ཚེ་སྒྲུབ་ཟེར་གྱི་ཡོད་རེད་དེ། ཁོ་གང་འདྲ་སེམས་ཀྱི་ཞི་བདེ་ཡག་པོ་བྱུང་བ་ཡིན་ན་དེ་ལས་ལྷག་གི་ཚེ་སྒྲུབ་ཡོད་མ་རེད། སེམས་ཁོང་ཁྲོའི་གཞན་དབང་དུ་བཏང་ཨ་ནི་འདོད་ཆགས་ཀྱི་གཞན་དབང་དུ་བཏང་ནས་ཕྱིན་པ་ཡིན་ན། ཅིག་ཚུགས་སུ་བལྟས་ཅིག་གིས་ཁ་འདོན་སྐེ་ཞོར་རོ་ཞུ་བྱས་པས་ཡིན་ནས་ད་གི་ཚིག་གི་ནུས་པ་ཐོན་ཡག་ཁག་པོ་རེད་འདུག་བ། ད་གཙོ་བོ་སེམས་རྒྱུད་དུལ་བ་བྱེད་ཡག་དེ་དཔེ་གལ་ཆེན་པོ་རེད་བཞག།
རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་ཐེངས་དང་པོ་འདི་བཞིན་དགའ་ལྡན་ཕོ་བྲང་ཡིག་ཚང་དང་རྒྱལ་སྤྱིའི་ནང་པའི་ལྷན་ཚོགས་སིང་ག་པུར་བོད་ཀྱི་རིག་གཞུང་ཚོགས་པས་གཙོས་པའི་རྒྱལ་ཁབ་འདྲ་མིན་ཁག་གི་ནང་པའི་ཚོགས་སྡེ་ཁག་ཐུན་མོང་གི་གོ་སྒྲིག་འོག་སྤྱི་ནོར་གོང་ས་མཆོག་གི་ཐུགས་བཞེད་དམ་བཅའ་བཞིའི་ཡ་གྱལ་ནང་ཆོས་རྗེས་འབྲང་བ་ཕན་ཚུན་བར་མཐུན་སྒྲིལ་གོང་མཐོར་གཏོང་ཐབས་དང་འབྲེལ་ནས་བསྐོང་གནང་བ་ཞིག་རེད་འདུག། དེ་མིན་ཡང་གོང་ས་མཆོག་གིས་ངེད་ཀྱིས་ཀྱང་བྱང་ཆུབ་སེམས་དང་སྟོང་ཉིད་ཀྱི་ལྟ་བ་ཉམས་སུ་ལེན་བཞིན་ཡོད་ཅེས་གསུངས་བ་མ་ཟད་བྱོན་ན་གོང་ས་མཆོག་གིས་རབ་ཏུ་བྱུང་བ་རྣམས་ཀྱིས་རྟགས་ཆ་ལུགས་བརྗེ་བ་ཙམ་གྱིས་མི་ཆོག་པར་གཙོ་ཆེ་ཤོས་སོ་སོའི་བསམ་བློར་འགྱུར་བ་གཏོང་དགོས་པའི་ལམ་སྟོན་གནང་འདུག། ངས་བྱང་ཆུབ་ཀྱི་སེམས་ཉམས་ལེན་བྱེད་དང་སྟོང་ཉིད་ཀྱི་ལྟ་བ་ཉམས་ལེན་བྱེད་དེ་ཞོགས་ཀས་ལངས་པ་ནས་བཟུང་ཅིག་ཞིག་རྟག་པར་བསམ་བློ་བཏང་བསྡད་ཀྱི་ཡོད། དེ་ཚོ་གིས་ཚོགས་བསགས་སྒྲིབ་སྦྱོང་ཡོང་གི་ཡོད་རེད་བ། ཞེས་གང་ལྟར་ད་ཚེ་རབས་ནས་ཚེ་རབས་བར། ག་རེ་ཟེར་སྐྱེ་གནས་བཟང་པོ་གཅིག་གི་གཞན་དོན་མུ་མཐུད་ནས་རྒྱ་ཆེན་པོ་ཡོང་ཐུབ་ཡག་གཅིག་གི། ཨེ་ནི་སྨོན་ལམ་མདོར་བསྡུས་ནས་ཟེར་ན་ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག་ཟེར་ཡག། འོ་ད་དེ། ཨེ་ནི།
སེམས་ཤུགས་ཤུགས་སྐྱེ་ཡོང་གི་འདུག་ག། མཛད་སྒོའི་ཐོག་ནང་པའི་རྒྱལ་ཁབ་འདྲ་མིན་ཁག་གི་བླ་ཆེན་དབུ་ཁྲིད་དང་འཐུས་མི་རྣམ་པ་ལྷན་ཞུགས་གནང་བའི་ནང་ཤི་རི་ལངྐ་སིམ་དགེ་འདུན་པའི་ཚོགས་པའི་ཡན་ལག་ཨ་ས་གྷི་རི་ཡི་གནས་བརྟན་དུས་གསུང་འབུམ་རམས་པ་ཝ་ར་ཡ་གོ་ད་ཛ་ན་ར་ཐི་ལགས་ཀྱིས་འདི་ལྟ་བུའི་རྒྱལ་སྤྱིའི་ནང་པའི་དགེ་འདུན་པའི་ལྷན་ཚོགས་འདིའི་ནང་ཐེག་པ་ཆེ་ཆུང་སྔགས་དང་བཅས་པའི་ཆོས་ཉམས་ལེན་བྱེད་མཁན་གྱི་དགེ་འདུན་པ་ལྷན་འཛོམས་གནང་བའི་དམིགས་ཡུལ་གཙོ་བོ་དེ་ནི་ནང་ཆོས་དར་སྤེལ་གྱིས་འཛམ་གླིང་ཞི་བདེ་བསྐྲུན་རྒྱུ་དེ་ཡིན་པ་སོགས་གསུང་བཤད་གནང་ཡོད་པ་རེད། དེ་མཚུངས་རྒྱལ་ཁབ་འདྲ་མིན་གྱི་ནང་པའི་སྡེ་ཁག་གི་སྐུ་ཚབ་བླ་ཆེན་དང་མཁས་དབང་རྣམ་པའི་གསུང་བཤད་དང་གཞན་ཡང་རྒྱ་གར་ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པདྨ་མཁའ་འགྲོ་ལགས་ཀྱིས་འཛམ་གླིང་རྒྱལ་ཁབ་འདྲ་མིན་ནས་ནང་པའི་མཁས་དབང་ལྷན་འཛོམས་ཀྱིས་ཕན་ཚུན་མཉམ་ལས་གནང་སྟེ་ནང་ཆོས་རིན་ཐང་དང་འཚེ་བ་མེད་པའི་ལྟ་གྲུབ་དང་ཆོས་ལུགས་མཐུན་སྒྲིལ་གྱི་ཐོག་རྒྱལ་མཚམས་བརྒལ་ཏེ་ལས་འགུལ་སྤེལ་ཐུབ་པའི་རེ་བ་བྱེད་ཀྱི་ཡོད་ཅེས་གསུང་བཤད་གནང་ཡོད་པ་རེད། ལྷན་ཚོགས་དེར་ཤི་རི་ལང་ཀ་དང་བོད་ཀྱི་ནང་པའི་སྤུན་གྲོགས་ཚོགས་པའི་ཚོགས་གཙོ་ཌ་མན་ད་པོ་ར་གེ་ལགས་ཀྱིས་གླེང་སྟེགས་འདི་དང་འབྲེལ་ཡོད་གོང་ས་མཆོག་གི་དགོངས་གཞིའི་སྐོར་འདི་ག་རླུང་འཕྲིན་ཁང་ལ་གསུང་རྒྱུར།
His Holiness the Dalai Lama's Commitment། གོང་ས་རྒྱལ་བ་རིན་པོ་ཆེ་མཆོག་འགྲོ་བ་ཡོངས་ཀྱི་ཆེད་ལ་ཐུགས་བསྐྱེད་དམ་བཅའ་དང་འབྲེལ་ནས་གང་ཉིད་ཀྱི་རླབས་ཆེན་མཛད་པར་བརྟེན་འདི་ལྟ་བུའི་དགེ་འདུན་པའི་ལྷན་ཚོགས་གནང་ཐུབ་པ་རེད་ལ་སོགས་གོང་ས་མཆོག་གི་མཛད་འཕྲིན་ཆེ་བསྟོད་རྒྱ་ཆེ་གནང་ཡོད་ཀི། རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་ཐེངས་དང་པོའི་དགོས་པ་དམིགས་ཡུལ་ཅི་ཡིན་སྐོར་གླེང་སྟེགས་མཛད་སྒོ་གཙོ་སྐྱོང་གནང་མཁན་སེ་ར་སྨད་ཀྱི་ཟི་ལིང་སྟོང་འཁོར་རིན་པོ་ཆེ་མཆོག་གིས་ངོ་སྤྲོད་གནང་རྒྱུར། བགྲོ་གླེང་འདིའི་དགོས་པ་དང་དམིགས་ཡུལ་གཙོ་བོ་དེ། སྟོན་པ་གཅིག་གི་ཆོས་ཚུལ་ཉམས་བཞེས་གནང་མཁན་གྱི་པཱ་ལིའི་ཆོས་བརྒྱུད་དང་ལེགས་སྦྱར་གྱི་ཆོས་བརྒྱུད་གཙོས་པའི་གྲུབ་མཐའ་ཁག་ཁག་དང། མི་རིགས་འདྲ་མིན། དེ་ག་ནང་བཞིན་རྒྱལ་ཁབ་མི་འདྲ་བ་སོ་སོའི་བར་ཉི་མ་གསུམ་གྱི་རིང་ལ་ཡང། བསམ་ཚུལ་བརྗེ་ལེན་དང་ཉམས་མྱོང་སྤེལ་རེས་ཀྱི་ལམ་ནས། བསམ་ཤེས་དང་གོ་བསྡུར། ལེགས་ཆ་ལེན་རེས་བཅས་གནང་ཡག་དང། སྟོན་པ་གཅིག་གི་ཆོས་ཉམས་ལེན་བྱེད་མཁན་ནི་པཱ་ལིའི་ཆོས་བརྒྱུད་དང་ལེགས་སྦྱར་ཆོས་བརྒྱུད་ཀྱིས་གཙོས་པའི་གྲུབ་མཐའ་ཁག་ཁག་དང་མི་རིགས་འདྲ་མིན་རྒྱལ་ཁབ་མང་པོའི་བར་ཉིན་གསུམ་རིང་བསམ་ཚུལ་བརྗེ་རེས་དང་ཉམས་མྱོང་སྤེལ་རེས་ཀྱི་ལམ་ནས་བསམ་ཤེས་དང་གོ་བསྡུར་ལེགས་ཆ་ལེན་རེས་བཅས་གནང་རྒྱུ་དང་དུས་རབས་ཉེར་གཅིག་པ་འདིའི་ནང་ལ་ནང་པ་སངས་རྒྱས་པའི་ཆོས་ཀྱི་རིན་ཐང་དང་གལ་གནད་དེ་བཞིན་མང་ཚོགས་ནང་ཁ་ཡོད་ལག་ཡོད་ཀྱིས་ནང་ཆོས་ཀྱི་བསླབ་བྱ་ཇི་ལྟར་ལག་བསྟར་བྱེད་དགོས་པའི་ཐད་བགྲོ་གླེང་བྱེད་རྒྱུ་དེ་ཡིན་ཞེས་ངོ་སྤྲོད་གནང་ཡོད་ཀི། ད་ལན་ཉིན་བཞི་རིང་གི་ལྷན་ཚོགས་ཀྱི་ནང་འཛམ་གླིང་རྒྱལ་ཁབ་འདྲ་མིན་ཁག་སུམ་ཅུ་སོ་བདུན་ནས་མཁས་དབང་དང་དགེ་བཙུན་ཉིས་སྟོང་བརྒལ་བ་ཞིག་ལྷན་ཞུགས་གནང་ཡོད་པ་དང་ཉིན་བཞིའི་ལྷན་ཚོགས་ཀྱི་བརྗོད་གཞི་ནི་འདུལ་བྱའི་ཁྲིམས་དང་དུས་རབས་ཉེར་གཅིག་པའི་ནང་བའི་འགན་འཁྲི་དང་རྟེན་འབྲེལ་གྱི་འབྲེལ་བ་སོགས་ཐེག་པ་ཐུན་མོང་གི་གནད་དོན་ཁག་ཅིག་ཐོག་བགྲོ་གླེང་གནང་གི་ཡོད་པ་རེད། གཞི་རྩའི་སྤྱི་ནོར་གོང་ས་མཆོག་གི་དགོངས་བཞེད་ལྟར་ནང་པ་སངས་རྒྱས་པའི་ལེགས་སྦྱར་ཆོས་བརྒྱུད་འཛིན་པ་དང་པཱ་ལིའི་ཆོས་བརྒྱུད་འཛིན་པའི་ནང་པའི་རྗེས་འབྲང་གི་བར་ཕན་ཚུན་མཐུན་སྒྲིལ་གོང་མཐོར་གཏོང་ཐབས་སུ་དགའ་ལྡན་ཕོ་བྲང་གི་ལྷོ་ཤར་ཨེ་ཤེ་ཡའི་འབྲེལ་མཐུད་ཁང་ནས་ཐོག་མར་ཉིས་སྟོང་བཅོ་བརྒྱད་ནས་ཉིས་སྟོང་བཅུ་དགུ་བར་ཆོས་བརྒྱུད་གཉིས་ཀྱི་དགེ་འདུན་པའི་ཤེས་ཡོན་བརྗེ་ལེན་གྱི་ལས་གཞི་སྤེལ་བ་དང་དེ་ནས་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་རྒྱལ་སྤྱིའི་ནང་པའི་བགྲོ་གླེང་ཐེངས་དང་པོ་གནང་ཞིང་ཡང་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ལོ་མཇུག་ཏུ་ཆོས་བརྒྱུད་གཉིས་ཀྱི་དགེ་འདུན་པའི་དབར་ཤེས་ཡོན་བརྗེ་ལེན་གྱི་ལོ་ལྔའི་ལས་གཞི་དབུ་འཛུགས་གནང་སྟེ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་སྔ་རྗེས་རྒྱལ་ཁབ་ཁག་གསུམ་གྱི་ནང་ཤེས་ཡོན་བརྗེ་ལེན་གྱི་ལས་རིམ་ཐེངས་གསུམ་སྤེལ་ཡོད་པ་དང་ད་ལན་ལྷན་ཚོགས་འདི་འཚོགས་པ་བརྒྱུད་ལས་གཞི་ཐེངས་གཉིས་པ་སྤེལ་རྒྱུ་ཡིན་ཞིང་དེའི་ནང་ནང་པའི་ཆོས་བརྒྱུད་གཉིས་ཀྱི་དགེ་སློང་ལྔ་བཅུ་ལྷན་ཞུགས་གནང་རྒྱུ་ཡིན་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་ང་ཕྱག་མོ་མཚོ་ཡིན་གཞུག་ནས་མུ་མཐུད་དུ་གསར་འགྱུར་ཞུ་རྒྱུ། ཝེ་ཐེ་ནམ་གྱི་ནང་པའི་མཐུན་ཚོགས་ཀྱིས་རྒྱ་ནག་གཞུང་གིས ྋགོང་ས་ཏཱ་ལའི་བླ་མ་མཆོག་གི་མ་འོངས་ཡང་སྲིད་ངོས་འཛིན་བྱེད་ཕྱོགས་ཐད་ཐེ་བྱུས་བྱེད་བཞིན་པར་སྐྱོན་བརྗོད་གནང་འདུག་ཟླ་བ་བཅུ་གཉིས་པའི་ཚེས་ཉི་ཤུ་ཉིན་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་དུ་རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཀྱི་ཚོགས་མགོན་དུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དབུ་བཞུགས་གནང་བའི་དུས་ཚོད་དང་བསྟུན་ཡོ་རོབ་ཁུལ་གྱི

གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཉིད་ལ་མ་གཏོགས་གཞན་སུ་ལ་ཡང་མེད་པར་ཡིད་ཆེས་བྱེད་ཀྱི་ཡོད་དེ་འདྲ་ཡིན་དུས་ང་ཚོས་རྒྱ་ནག་གུང་ཁྲན་སྲིད་གཞུང་ལ། བོད་བརྒྱུད་ནང་བསྟན་གྱི་ལམ་སྲོལ་ལ་གུས་བརྩི་ཞུ་བ་དང་ཆབས་ཅིག་ཆོས་ཕྱོགས་ཀྱི་ལམ་སྲོལ་ལ་ཐེ་བྱུས་མ་བྱེད་རོགས་ཀྱི་འབོད་སྐུལ་ཞུ་རྒྱུ་ཡིན་ཞེས་གསུངས་ཏེ། རྒྱལ་སྤྱིའི་སྤྱི་ཚོགས་ནས་ཀྱང་མ་འོངས་པར་རྒྱ་ནག་གཞུང་ནས། བསྐོ་འདེམས་བྱེད་པའི་གོང་ས་ཏཱ་ལའི་བླ་མ་མཆོག་གི་སྐུའི་ཡང་སྲིད་ལ་ངོས་འཛིན་མ་གནང་རོགས་ཞེས་སྐུལ་མ་ཞུ་རྒྱུ་ཡིན་ཞེས་བཀོད་དེ་གང་ལྟར་རྒྱ་ནག་གཞུང་ནས་ཉེ་བའི་ལོ་ཤས་ནས་བཟུང་བོད་ནང་བླ་སྤྲུལ་ངོས་འཛིན་བྱེད་ཕྱོགས་ཀྱི་ཐད་ཁྲིམས་སྒྲིག་གསར་བ་བཙུགས་པ་དེར་སྐྱོན་བརྗོད་བྱས་ཡོད་པ་རེད། ཟླ་བ་འདིའི་ཚེས་ཉི་ཤུ་ཉིན་སྐོང་འཚོགས་གནང་བའི་རྒྱལ་སྤྱིའི་ནང་བའི་ལྷན་ཚོགས་དེའི་ཐོག་ཝེ་ཐེ་ནམ་ནང་བའི་མཐུན་ཚོགས་ཀྱི་སྐུ་ཚབ་ཏུ་བླ་ཆེན་བསྟན་མཁས་འཁོར་འདོན་མཆོག་དང་བསྟན་མཁས་ཧན་ཐེན་རྣམ་གཉིས་ཚོགས་ཞུགས་གནང་ཡོད་འདུག་ཡོ་རོབ་ཝེ་ཐེ་ནམ་ནང་བའི་མཐུན་ཚོགས་ཀྱི་ཁོངས་སུ་ཆོས་ཚོགས་སམ་དགོན་པ་ལྔ་བཅུ་ཡོད་པ་རེད། Brussels ནང་ཡོད་པའི་བོད་ཀྱི་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་ཀྱིས་ཡོ་རོབ་གྲོས་ཚོགས་ཀྱིས་ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་བོད་དོན་ཐད་སྙན་ཐོ་གསར་བ་བཏོན་པར་དགའ་བསུ་དང། བོད་དོན་ཐད་ཐུགས་ཁུར་ཆེ་བཞེས་གནང་བར་ཐུགས་རྗེ་ཆེ་ཞུས་འདུག། ཡོ་རོབ་གྲོས་ཚོགས་ཀྱིས་ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་དང་རྒྱ་ནག་གི་འབྲེལ་ལམ་ཐད་ཀྱི་སྙན་ཐོ་གསར་བ་ཞིག་བཏོན་པ་དེའི་ནང་རྒྱ་ནག་གཞུང་གིས་བོད་ནང་བོད་ཕྲུག་རྣམས་བཅའ་སྡོད་སློབ་གྲྭར་བཅུག་པའི་སྲིད་ཇུས་འཕྲལ་དུ་མཚམས་འཇོག་བྱེད་དགོས་པ་དང་རྒྱ་ནག་གཞུང་གིས་སྤེལ་བའི་ཆོས་ལུགས་ཐོག་ལ་སྔར་བས་དམ་དྲག་བྱ་རྒྱུའི་ཆེད་དུ་དམིགས་པའི་བཀོད་ཁྱབ་ཨང་བཅུ་དགུ་ཟེར་བའི་བསྒྲགས་གཏམ་ལ་སྐྱོན་བརྗོད་བྱས་ཡོད་པ་རེད། དེ་ཡང་སྦུ་རུ་སེལ་ནང་ཡོད་པའི་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གིས་ཟླ་བ་བཅུ་གཉིས་པའི་ཚེས་ཉི་ཤུ་ཉིན་གནས་ཚུལ་སྤེལ་བའི་ནང། ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་དང་རྒྱ་ནག་གི་འབྲེལ་ལམ་གྱི་ཐོག་ལ་ཡོ་རོབ་གྲོས་ཚོགས་ཀྱིས་བཏོན་པའི་སྙན་ཐོ་གསར་བའི་ནང་རྒྱ་ནག་གཞུང་གིས་བོད་ནང་གི་བོད་མི་ཚོའི་ཤེས་ཡོན་དང་ཆོས་ལུགས་རིག་གཞུང་སྐད་ཡིག་གི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བཞིན་པའི་བྱ་སྤྱོད་དང་བོད་ཀྱི་རིག་གཞུང་དང་ངོ་བོ་རྩ་མེད་གཏོང་རྒྱུའི་སྲིད་ཇུས་སོགས་གསལ་བཏོན་གནང་སྟེ་རྒྱ་ནག་གཞུང་གིས་བོད་ནང་དུ་ལག་བསྟར་བྱེད་བཞིན་པའི་རྒྱ་ནག་ཅན་དུ་བསྒྱུར་བའི་སྲིད་ཇུས་ལ་སྐྱོན་བརྗོད་ཤུགས་ཆེ་བྱས་ཡོད་པ་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་འགྲོ་བ་མིའི་རང་དབང་གནས་སྟངས་སྐོར་སྙན་ཐོ་སྤེལ་བའི་ཁྲོད་རྒྱ་ནག་གིས་ཐེ་བྱུས་བྱས་པར་བརྟེན་ནས་ཧང་ཀང་ནང་གི་རང་དབང་གནས་སྟངས་དེ་ཡུལ་གྲུ་བརྒྱ་ར་དྲུག་ཅུ་རེ་ལྔ་ལས་ཨང་རིམ་བཞི་བཅུ་ཞེ་དྲུག་བར་ལྷུང་ཡོད་པའི་གནས་ཚུལ་ཐོན་འདུག་ཟླ་བ་འདིའི་ཚེས་བཅུ་དགུ་སྟེ་རེས་གཟའ་མིག་དམར་ཉིན་ཨ་རིའི Cato བློ་འདོན་ཉམས་ཞིབ་ཁང་དང་ཁེ་ན་ཌའི Fraser བློ་འདོན་ཉམས་ཞིབ་ཁང་གཉིས་ཐུན་མོང་གི་ཐོག་འདོན་སྤེལ་བྱས་པའི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་འགྲོ་བ་མིའི་རང་དབང་གནས་སྟངས་སྐོར་གྱི་སྙན་ཐོ་ཞིག་སྤེལ་བ་དེའི་ནང་ཨེ་ཤི་ཡའི་ནང་ཐེ་ཝན་ནི་ཨང་རིམ་བཅུ་གཉིས་བར་སླེབས་ནས་རང་དབང་གི་གནས་སྟངས་ཡག་ཤོས་གྲས་དང་རྒྱ་ནག་ནི་ཨང་རིམ་བརྒྱ་ར་བཞི་བཅུ་ཞེ་དགུ་བ་དེ་ཡིན་པ་དང་ཧང་ཀང་ནི་ཨང་རིམ་བཞི་བཅུ་ཞེ་དྲུག་བར་ལྷུང་ནས་ཁྲིམས་སྐྱོང་དང་སྨྲ་བརྗོད་རང་དབང་འདུ་འཛོམས་སོགས་ཀྱི་རང་དབང་གི་གནས་སྟངས་ཧ་ཅང་སྐྱོ་བོ་ཡིན་འདུག་གོང་ཞུས་ཉམས་དཔྱད་ཚོགས་པ་གཉིས་ཀྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཡུལ་གྲུ་སོ་སོའི་རང་དབང་གནས་སྟངས་དེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་གྲངས་འབོར་གཞིར་བཟུང་གིས་འཛམ་གླིང་གི་ཡུལ་གྲུ་བརྒྱ་ར་དྲུག་ཅུ་རེ་ལྔ་གི་ནང་རྟོག་ཞིབ་དང

སྦེལ་ཇེམ་གྱི་སྲིད་བློན་མཆོག་ནས་རྒྱ་ནག་གིས་རྒྱལ་ཁབ་དེའི་ནང་སོ་མྱུལ་གྱི་ལས་དོན་སྤེལ་བཞིན་པའི་ཉེས་འཛུགས་བྱུང་བའི་རྗེས་སུ་ང་ཚོས་དོགས་ཟོན་དང་གདོང་ལེན་བྱ་དགོས་པ་ཞིག་རེད་ཅེས་གསུངས་འདུག་དེ་ཡང Le Soir དང De Standaard ཞེས་པའི་གསར་འགྱུར་བརྒྱུད་ལམ་གཉིས་ལ་སྦེལ་ཇེམ་གྱི་སྲིད་བློན Alexander De Croo མཆོག་ལ་ཉེ་ཆར་བཅར་འདྲི་ཞུས་པའི་གནས་ཚུལ་ཞིག Reuters གསར་སྤེལ་ཁང་གིས་ལུང་འདྲེན་བྱས་པའི་ནང། སྲིད་སྐྱོང་མཆོག་གིས་ར་ཤི་ཡ་དང་མི་འདྲ་བར་རྒྱ་ནག་གིས་ང་ཚོའི་ཕྱོགས་ལ་མངོན་གསལ་དོད་པོ་གི་ཐོག་ནས་བཙན་རྒོལ་བྱེད་ཀྱི་ཡོད་པ་མ་རེད་ཡིན་ན་ཡང་རྒྱལ་ཁབ་དེ་སྐབས་རེ་སྡང་ཟུག་གི་རྣམ་པར་བསྟན་གྱིན་འདུག་ལ་དེ་དོགས་ཟོན་བྱས་པ་ཞིག་ཀྱང་རེད་དེ་འདྲ་ཡིན་དུས་རྒྱུན་དུ་ཕྱི་ཕྱོགས་ནས་ང་ཚོའི་དམངས་གཙོ་དང་མཐུན་སྒྲིལ་ལ་ཤུགས་རྐྱེན་བཟོ་གི་ཡོད་མེད་ལ་སྣང་མེད་གཏོང་རྒྱུ་ཡོད་པ་མ་རེད་གནས་ཚུལ་གང་ཡང་ཡོང་སྲིད་པ་རེད་ཅེས་གསུངས་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན། དེ་རིང་གི་དེང་དུས་བོད་ཀྱི་ལེ་ཚན་ནང་དུ་ཨ་མི་རི་ཀ་གཙོ་བྱས་པའི་ནུབ་ཕྱོགས་ཡུལ་གྲུའི་གསང་བའི་ལས་དོན་གྱི་འགོ་ཁྲིད་ཚོས་རྒྱ་ནག་གི་ཤེས་ཡོན་བདག་དབང་རྐུ་འཁྱེར་གྱི་གནད་དོན་སྐོར་གླེང་སློང་དང་འབྲེལ་ནས་དེའི་ཐད

མཁས་པའི་ཤེས་རབ་དང་ཡང་ན་མཁས་པ་གི་ཐོན་རྫས་རྐུ་ཁྱེར་བྱེད་པའི་བྱ་སྤྱོད་ལ་ཁ་གཏད་གདོང་ལེན་གནང་ཕྱོགས་ཀྱི་སྐོར་ནས་ཨ་མི་རི་ཀའི་ནང་གི་འཕྲུལ་རིག་ལག་ཁྱེར་ཁེ་གཉེར་སྡེ་ཁག་དང་ལྷན་དུ་ཁ་ལི་ཕོ་རི་ཉི་ཡ་གི། Silicon Valley ས་ཁུལ་ནང་གི་སྐད་གྲགས་ཆེ་བའི་འཕྲུལ་རིག་གསར་གཏོད་བྱེད་ས་གི་གནས་དེ་ལ་འཛོམས་ནས་རྒྱ་ནག་གིས་རྐུ་ཁྱེར་བྱས་དང་བྱེད་ཀྱིན་པའི་རྒྱལ་སྤྱིའི་མཁས་པ་གི་ཐོན་རྫས་སམ་མཁས་པའི་ཤེས་རབ་དང་འབྲེལ་བའི་གནད་དོན་ཙམ་ནི་མ་ཡིན་པར་རྒྱ་ནག་གིས་ཡང་བསྐྱར་དུ

ཚབས་ཆེ་བའི་ཉེན་ཁ་གི་བྱ་སྤྱོད་དེ་རིགས་ལ་གདོང་ལེན་གནང་རྒྱུར་ཁ་ཚ་དགོས་གཏུགས་ཀྱི་གནས་སྟངས་ཆགས་ཡོད་ཚུལ་གསལ་སྟོན་གནང་འདུག་ཅིང་དེ་བཞིན་དུ། གོང་གི་གནས་ཚུལ་དེ་དང་འབྲེལ་ནས CBS བརྙན་འཕྲིན་ཁང་གི་སྐར་ཆ་དྲུག་ཅུ་ཞེས་པའི་ལེ་ཚན་གྱི་བཅར་འདྲི་གི་དུས་སུ Christopher Wray ལགས་ཀྱིས་གསུངས་དོན།

ཐད་ཀར་དང་ཐད་ཀར་མ་ཡིན་པ་གི་ལམ་ནས་མཁས་པའི་ཤེས་རབ་དང་ཚོང་འབྲེལ་གྱི་གསང་བའི་གནས་ཚུལ། དེ་བཞིན་དུ། མི་སྒེར་གྱི་གནས་ཚུལ་དང་བཟོ་ཚོང་ཁག་གི་འཕྲུལ་རིག། ཞིང་ལས་ཀྱི་ཐོན་རྫས། འཕྲོད་བསྟེན། མཁའ་འགྲུལ། མིས་བཟོས་འགུལ་སྐྱོད། མཁས་པའི་ཞིབ་འཇུག་གི་གྲུབ་དོན་ལ་སོགས་རྐུ་ཁྱེར་བྱེད་པར་ཐབས་ཤེས་བཙལ་དང་འཚོལ་གྱིན་པའི་རིགས་མཐོང་གི་འདུག་ཅེས།

ཅི་འདྲའི་ཛ་དྲག་ཟིག་ར། དེར་གདོང་ལེན་གནང་དགོས་མིན་གྱི་ཐད་ནས། རྩོམ་པ་པོ་དང་རྒྱ་ནག་གི་སྐོར་གྱི་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་སུ་དགོངས་ཚུལ་བཀའ་འདྲི་བྱས་པར་ཁོང་གིས་རྒྱ་ནག་གིས་མཁས་པའི་ཤེས་རབ་ལས་ཐོན་པའི་ཐོན་རྫས་ཁག་རྐུ་ཁྱེར་བྱས་པའི་གནས་སྟངས་དེ་ཧ་ཅང་གི་ཚད་མཐོན་པོར་སླེབས་ཡོད་ལུགས་དང་འདས་པའི་ལོ་སུམ་ཅུ་ཙམ་གྱི་དུས་ཡུན་གྱི་ནང་རྒྱ་ནག་གི་དཔལ་འབྱོར་ཡར་རྒྱས་ཕྱིན་པའི་རྒྱུ་མཚན་དེ་ཡང་བརྒྱ་ཆ་གི་བདུན་ཅུ་ནས་བརྒྱད་ཅུ་ཙམ་ཟིག་རྒྱ་ནག་གི་འགོ་ཁྲིད་རིམ་པ་གི་ཡུལ་དེའི་སློབ་མ་རྣམས་ཕྱི་རྒྱལ་དུ་བཏང་ནས་ཞིབ་འཇུག་དེ་འདྲ་གི་མིང་ཐོག་ནས་རྒྱལ་ཁབ་གཞན་གྱི་ཞིབ་འཇུག་གི་གྲུབ་འབྲས་རྐུ་ཁྱེར་བྱས་པའི་གནས་སྟངས་གི་འོག་རྒྱ་ནག་གི་ཚན་རྩལ་ཡར་རྒྱས་ཕྱིན་པ་འཛམ་གླིང་སྟེང་ཡོངས་གྲགས་ཀྱིས་ཁས་ལེན་གྱི་ཡོད་ཅེས་ཁོང་གིས། ད་འདས་པའི་ལོ་སུམ་ཅུའི་ནང་ལོགས་ལ་རྒྱ་ནག་བོ་དེ་དཔལ་འབྱོར་གང་ལ་ཡར་རྒྱས་འགྲོ་དགོས་ཡའི་རྒྱུ་མཚན་དེ་ད་བརྒྱ་ཆ་གི་བདུན་ཅུ་བརྒྱད་ཅུ་ཅིག་ཨ་ནི་རྒྱ་ནག་གཞུང་གིས་གཞུང་གི་ད་རྒྱལ་ཁབ་རིམ་པ་གི་གོ་སྒྲིག་བྱས་ནས། ནི་རྒྱལ་ཁབ་གཞན་དག་ལ་སློབ་མ་བཏང་ནས་ཞིབ་འཇུག་པ་བཏང་ནས་ཨ་ནི་མཉམ་ལས་བྱས་ཡ་དང་དེ་འདྲ་གི་མིང་ཐོག་ནས་སློབ་སྦྱོང་བྱས་ཡ་དང་དེ་འདྲ་གི་མིང་ཐོག་ནས་ཨ་ནི་རྒྱལ་ཁབ་གཞན་དག་གི་ཞིབ་འཇུག་གྲུབ་འབྲས་རྐུན་མ་བྱས་ཡ། དེ་གིས་ཨ་ནི་ཁོ་ཡར་རྒྱས་འགྲོ་ཡོད་ཡ་ཚན་རྩལ་ཡར་རྒྱས་འགྲོ་ཡོད་ཡ་དེ་དང་འཛམ་གླིང་གི་ཡོངས་གྲགས་ཀྱིས་ཁས་ལེན་གི་ཡོད་ཡ་ནི་ཚང་གཅིག་རེད། ད་དེའི་གི། གནས་སྟངས་དེ་པོ་དེ་ད་ཛ་དྲག་ག་འདྲ་ཅིག་ཆགས་ཡོད་རེད་ཟེར་ན་ད་ལྟ་གི་གནས་སྟངས་དེ་རེད་འཛམ་གླིང་གི་རྒྱལ་ཁབ་དེ་ཚོ་གིས་དེ་ལ་བཀག་འགོག་དང་དེ་རྒྱལ་ཁབ་གཅིག་གཉིས་གཅིག་གིས་འགོག་མ་ཐུབ་ཡ། དེ་ནས་རྒྱལ་ཁབ་མང་པོ་ཅིག་མཉམ་འབྲེལ་བྱས་ནས་འགོག་དགོས་ཡ་གི་གནས་སྟངས་ཆགས་ཡ་འདི་གིས་ཨ་ནི་དེའི་གནས་ཚད་དེ་ཛ་དྲག་ཡིན་པ་ད་གསལ་བོ་བསྟན་གི་ཡོད་རེད་ད་ང་ཚོ་ཕྱི་ས་ནས་ད་དམག་དོན་དང། ཨ་ནི་ཚན་རྩལ་དག་ཅིག་ག་རེ་ཞིག་དགོས་ན་སྔོན་ཐོན་གྱི་ཚན་རྩལ་དེ་འདྲ་ཆོག་རེད་ཆུང་ས་ནས་ད་བལྟས་ན་ཨ་མི་རི་ཀ་གི་ཞིང་པ་དེ་ཚོ་ཞིང་ཁ་དེ་ཡོད་ས་དེ་ལ་སོང་ནས་ནི་ད་ཨ་མི་རི་ཀ་གི་ཞིང་ཁ་ནང་ལ་དེ་ཡོད་ཡ་གི་འབྲུ་རིགས་ཀྱི་ས་བོན་རྐུ་མ་རྒྱག་ཡ་ལ་སོགས་པ་ད་ཆུང་ས་ནས་དེ་འདྲ་གི་གནས་སྟངས་ཆགས་ཡོད་རེད་ད་དེ་རྐུ་མ་བརྒྱབ་པ་ན་ཁོས་ཞིབ་འཇུག་གི་འགྲོ་སོང་བཏང་དགོས་པ་མ་རེད་ཁོས་ཞིབ་འཇུག་བྱེད་དགོས་པ་མ་རེད་འགྲོ་སོང་བཏང་དགོས་པ་མ་རེད་ཨ་ནི་ད་ཅིག་ག་རེ་ཞིག་དགོས་རེད། མི་གཞན་དག་གིས་ད་འགྲོ་སོང་འབོར་ཆེན་བཏང་ནས་ལོ་སུམ་ཅུ་བཞི་བཅུ་ལ་ལོ་དེ་ལས་མང་བ་ཉམས་ཞིབ་ཀྱི་གྲུབ་འབྲས་དེ་ཁོ་རང་གི་ལག་པར་རག་འགྲོ་གི། དེ་འདྲའི་ནི་གི་ལ་དེ་འདྲ་གི་ད་རྐུ་མ་བརྒྱབ་ནས་ཨ་ནི་ཡར་རྒྱས་དེ་འདྲ་བྱེད་ཡ་ན་ཨ་ནི་ད་རྒྱལ་ཁབ་གཞན་དག་དེ་ཚོ་གི་ཞིབ་འཇུག་ཀྱི་སྡེ་ཚན་དང་ཞིབ་འཇུག་པ་དེ་ཚོ་ལ་གྱོང་ཞེ་པོ་རག་པ་རེད། རྒྱ་ནག་གི་རྐུ་ཁྱེར་བྱ་སྤྱོད་ལ་དེ་འགོག་མ་ཐུབ་པ་ཡིན་ན་གྱོང་གང་འདྲ་རག་རྒྱུ་ཡིན་མིན་དེ་བཞིན་དུ། ཨ་རི་ལ་སོགས་ནུབ་ཕྱོགས་ཡུལ་གྲུ་ཁག་ནས་རྒྱ་ནག་གི་བཤུ་གཞོག་བྱ་སྤྱོད་ལ་འགོག་རྒྱུ་གི་ཆེད་དུ་ལས་དོན་ཤུགས་ཆེར་སྤེལ་རྒྱུ་ཡིན་པའི་ཐད་ལ་ཁོང་གིས་མུ་མཐུད་གསུངས་ན། དེ་འདི་གང་ལ། ད་དུས་ཀྱི་ཛ་དྲག་གི་གནས་སྟངས་དེ་ད་གང་ནས་བྱུང་གནས་ཚད་གོ་ཡ་འདི་རེད། ད་ཨ་མི་རི་ཀ་གཙོས་ཀྱི་རྒྱལ་ཁབ་ཡུ་རོབ་ནང་ལ་ད་རང་རེད། ད་ཚན་རྩལ་རྐུ་མ་རྒྱག་ཡ་དང་ལག་རྩལ་རྐུ་མ་རྒྱག་ཡ་ཤེས་རབ་རྐུ་མ་རྒྱག་ཡ། དེའི་གི་གནས་སྟངས་དེ་ཧ་ཅང་གི་ཛ་དྲག་ཆགས་བསྡད་ཡོད་རེད། དེ་འདི་སྒང་ལ་ད་དེ་མ་བཀག་ཡིན་ན། རྒྱ་ནག་གཞུང་གི་འགྲོ་སོང་གཏོང་མ་དགོས་གི་སྒང་ནས་ཨ་ནི། རྒྱལ་ཁབ་གཞན་དག་གི་སྔོན་ཐོན་གྱི་ཚན་རྩལ་དེ་རྐུ་མ་བརྒྱབ། དེ་རྐུ་མ་བརྒྱབ་པ་མ་ཚད། དེ་ཡང་དམག་དོན་སྒང་ལ་བེད་སྤྱོད་བྱས། དེ་ནི་འཛམ་གླིང་གི་གི་ད་དམངས་གཙོའི་རྒྱལ་ཁབ་དང་རང་དབང་རྒྱལ་ཁབ་དེ་ཚོ་ལ་ནི་གནོན་ཤུགས་དང་ཉེན་ཁ་འཕྲད་ཡ་གི་དེ་འདྲ་གནས་སྟངས་ཅིག་ཆགས་ཡོད་རེད་དེ་འདི་སྒང་ལ། ད། གཅིག་ནུབ་ཕྱོགས་ཨ་མི་རི་ཀ་རྒྱལ་ཁབ་གཙོས་བྱས་ཡུ་རོབ་དང། ད་ནུབ་ཕྱོགས་རྒྱལ་ཁབ། རང་དབང་རྒྱལ་ཁབ་དེ་ཚོ་གིས་དེ་ལ་གདོང་ལེན་བྱེད་ཡག་གི་ཐབས་ལམ་དེ་རབ་དང་རིམ་པ་སྤེལ་བསྡད་ཡོད་རེད་ཡིན་ན་ཡང་ད་ལྟ་དང་བོ་ད་བཀག་ཐུབ་ཡག་གི་བཀག་ཐུབ་མ་ཐུབ་ཀྱི་དཀའ་ངལ་ཆེན་པོ་ཅིག་འཕྲད་བསྡད་ཡོད་དེའི་སྒང་ལ་ད་འཛམ་གླིང་གིས་དེའི་སྒང་ལ་དོ་སྣང་བྱེད་དགོས་ཡག་དང་ཨ་ནི་འཛམ་གླིང་གི་མང་གཙོའི་རྒྱལ་ཁབ་ཚང་མ་མཉམ་འབྲེལ་མ་བྱས་ན་དེ་དཀའ་ངལ་ཆེན་པོ་འདྲ་བོ་ཅིག་ཡོད་ཡག་འདྲ་བོ་ཚོར་གི་ཡོད་རེད་དེ་འདི་སྒང་ལ་ད་ད་ལྟ་རྒྱལ་ཁབ་ལྔ་ང་དམིགས་བསལ་གྱིས་ད་ཁོ་རང་ཚོའི་ཚོགས་སྡེ་གཅིག་ཡིན་དེ་གང་ལ་དེ་གི་ཚོགས་འདུ་ཚོགས་མ་འོངས་པ་ན། འདིའི་གི་ལས་དོན་བྱེད་ཕྱོགས་འདི་ཨ་ནི་ཤུགས་ཆེ་རུ་འགྲོ་རྒྱུ་ཡིན་པ་གསལ་བོ་རེད་གལ་ཏེ་མ་སོང་བ་ན། ད་བར་རྒྱལ་ཁབ་དེ་ཚོར་གྱོང་ཆེན་པོ་རག་གི་ཡོད་དེ་མ་ཚད་ཞིབ་འཇུག་གི་གྲུབ་འབྲས་དེ་ཚོ་ཕར་རྐུ་མ་བརྒྱབ་ནས་ཨ་ནི་ཚུར་ཉེན་ཁ་འཕྲད་ཡོང་གི་རེད་དེ་འདི་སྒང་ལ། ད་དེ་ཡིན་གཅིག་མིན་གཅིག་བཀག་ཐུབ་དགོས་ཡ་དང་དེ་ལ་གདོང་ལེན་བྱེད་དགོས་ཡ་གནས་སྟངས་ཅིག་རེད་སེམས་ཀྱི། རྒྱ་ནག་གིས་དུས་རྒྱུན་ཞིབ་འཇུག་ལ་སོགས་ཀྱི་མིང་ཐོག་ནས་ཡུལ་གྲུ་གཞན་གྱི་སློབ་ཆེན་དང་ཞིབ་འཇུག་ལྟེ་གནས་དེ་འདྲ་ལ་རྒྱ་ནག་རང་གི་སློབ་མ་དང་ཞིབ་འཇུག་པ་དེ་འདྲ་ཆེད་གཏོང་གིས་གཞན་གྱིས་བསྐྲུན་པའི་མཁས་པ་གི་ཤེས་རབ་དང་འབྲེལ་བའི་ཐོན་རྫས་རྐུ་ཁྱེར་བྱས་པ་ནི་རྒྱུན་ལྡན་ལྟ་བུ་ཞིག་ཏུ་གྱུར་ཡོད་དེས་ན། སྐབས་རེ་མཁས་པ་གི་ཤེས་རབ་རྐུ་ཁྱེར་བྱས་པའི་ཉེས་མིང་གི་འོག་ཏུ་འཛིན་བཟུང་བཙོན་འཇུག་དང་ཁྲིམས་ཆད་ཕོག་པའི་གནས་ཚུལ་རབ་དང་རིམ་པ་བྱུང་ཡོད་པ་དཔེར་ན་ལོ་འགའ་ཤས་ཀྱི་གོང་རྒྱ་མི་ཚན་རིག་པ་ཧོ་ཀྲང་ཟེར་བ་ཞིག་གིས་ཨ་མེ་རི་ཀའི་ཁེ་གཉེར་ཚན་པ་ཨ་བྷ་གོ་དང་སི་ཀ་ཡེ་ཝོར་ཁི་ཞེས་པ་ནས་གློག་ཆས་བཟོ་བའི་རྒྱུ་ཆ་དང་གསང་རྟགས་ཇུས་འགོད་དེ་མིན་གྱི་ཚོང་དོན་གསང་བ་སོགས་རྐུ་ཁྱེར་བྱས་པའི་ནག་ཉེས་ར་སྤྲོད་བྱུང་བའི་འོག་ཨ་མེ་རི་ཀའི་བྱང་ཁཱ་ལི་ཧྥོ་རི་ཉི་ཡའི་ཁྲིམས་ཁང་ཞིག་གིས་ཁོང་ལ་དཀྱིལ་ཀ་ཟླ་ངོ་བཅོ་བརྒྱད་ཀྱི་ཁྲིམས་ཆད་བཏང་བའི་གནས་ཚུལ་ཡང་བྱུང་ཡོད།
གསན་མཁན་རྣམ་པ་དེ་རིང་གི་ལས་རིམ་བཀོད་སྒྲིག་པ་དང་གསར་འགྱུར་བཤད་མཁན་ལྕགས་མོ་མཚོ་ཡིན་རྩོམ་སྒྲིག་འགན་འཁུར་བ་དཔལ་ལྡན་རྒྱལ་ལགས་ཡིན། ཨ་མེ་རི་ཀའི་རྒྱལ་ས་ཝཱ་ཤིན་ཏོན་ན་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཆ་ཚང་རྒྱང་སྲིང་བྱས་ཚར་སོང་ང་ཚོའི་ལས་རིམ་ཁག་བོད་ནང་ཞོགས་པའི་དུས་ཚོད་དྲུག་དང་ཕྱེད་ཀ་ནས་བདུན་པའི་བར་དང་སྔ་དྲོའི་དུས་ཚོད་བཅུ་བ་ནས་བཅུ་ར་ཕྱེད་ཀའི་བར་ཡང་དགོང་མོའི་དུས་ཚོད་བརྒྱད་ར་ཕྱེད་ཀ་ནས་དགུ་བའི་བར་བཅས་རྒྱང་སྲིང་བྱེད་བཞིན་ཡོད་པས་ཁྱེད་རྣམ་པའི་དུས་ཚོད་ལྟར་ང་ཚོའི་ལས་རིམ་ཁག་ལ་གསན་རྒྱུར་བཀའ་དྲིན་ཆེ་ད་བདེ་མོ་བྱོས།